སྐྱེ་བ་ཐམས་ཅད་བཀག་ན་ནི་མོ་གཤམ་གྱི་བུ་ནང་བཞིན་དེ་ལ་ཐ་སྙད་དུ་ཡང་མོ་གཤམ་གྱི་བུ་ཐ་སྙད་དུ་མེད་པ་ནང་བཞིན་འདི་ཚོ་ཐམས་ཅད་ཐ་སྙད་དུ་མེད་པར་ཁས་ལེན་དགོས་རེད་ཟེར་བ་དེ་འདྲ་ཡིན། མོ་གཤམ་གྱི་བུ་དང་རི་བོང་གི་རྭ་ལ་སོགས་པ་བཞིན་དུ་དོན་བྱེད་པ་ཐམས་ཅད་ཀྱིས་སྟོང་པའི་དངོས་མེད་དུ་འགྱུར་བ་དངོས་མེད་དུ་འགྱུར་བ་དེ་ལྟ་ན་རྟེན་འབྲེལ་མེད་པའི་སྐྱོན་དུ་འགྱུར་བས་འཇིགས་པས་དོན་བྱེད་ནུས་པ་ཐམས་ཅད་དང་བྲལ་བའི་མོ་གཤམ་གྱི་བུ་ལ་སོགས་པའི

བྱས་ཙང། ངས། མིག་ལ་སོགས་པ་འདི་ཚོ་རང་བཞིན་གྱིས་གྲུབ་པ་བཀག་གི་རེད་མ་གཏོགས་པ་སྤྱིར་གྱི་མིག་ལ་སོགས་པ་དེ་ནི། འོ་དེ་ནི་ཁོ་རང་ཐ་སྙད་དུ་ཡོད་པ་ངས་བཀག་གི་མ་རེད། མི་འགོག་གོ། དེ་ཅི་ཡི་ཕྱིར། མ་རེད་དེ་ཡི་ཕྱིར་དེ་ཡོད་པས་གང་ཞིག་རྣམ་པར་སྨིན་པ། ཉིད་དུ་བསྙད་པའི་མིག་ལ་སོགས་པ་ཡོད་པ་ཉིད་དོ་ཟེར་ན་དེ་འདྲ་ཡིན་ཙང་ཐ་སྙད་དུ་ལས་ཀྱི་རྣམ་པར་སྨིན་པ་ཡོད། ཐ་སྙད་ལས་རྣམ་པར་སྨིན་པ་ཡོད་ཙང། དེ་ནི་མིག་ལ་སོགས་པ་རྣམ་སྨིན་ཉིད་དུ་མིག་ལ་སོགས་པ་ཡོད་རེད། ཞེས་དེ་ནས་རིགས་པས་འདི་ཙམ་ཞིག་ནི་འགོག་ལ་འདི་ཙམ་ཞིག་ནི་མི་འགོག་ཅེས་ཤིན་ཏུ་གསལ་བར་གསུངས་པས། འདི་ལྟར་བཞེད་པ་ནི་སྐབས་གཅིག་ཏུ་གསུངས་ན་དེ་ནི་སྐབས་མ་གསུངས་པ་དེ་ནི་ཐམས་ཅད་དུ་ཡང་འདྲ་བས་ཅི་ནས་ཀྱང་སྦྱར་དགོས་སོ་ཅེས་དང། དེ་ཡང་དོན་རང་གི་ངོ་བོས་བཙལ་བ་ཡུལ་སྟེང་དུ་ཡོད་པའི་རང་གི་ངོ་བོས་བཙལ་ནས་ཡུལ་སྟེང་དུ་ཡོད་པའི་རང་གི་ངོ་བོས་ཡོད་པ་རིགས་པས་འགོག་ལ་ཡོད་པ་ཙམ་མི་འགོག་པ་ནི་བཟང་མོ་དོ་ཡི་དོན་ཏོ་དེ་ནི་དོན་དམ་དཔྱོད་བྱེད་ཀྱི་རིགས་པས་བཙལ་ནས་བཙལ་ན་དེ་ནི་མ་རྙེད་པ། འོ་དེ་ནི་རང་བཞིན་གྱིས་གྲུབ་པ་དེ་ནི་རང་བཞིན་གྱིས་གྲུབ་པའི་ཡོད་པ་འགོག་པ་ཡིན་མ་གཏོགས་སྤྱིར་གྱི། འོ་དེ་ནི་སྤྱིར་ཐ་སྙད་དུ་ཡོད་པ་ཙམ་འགོག་པ་མ་ཡིན་ཏེ་མི་འགོག་པ་ནི་རིགས་པ་རྣམས་རང་བཞིན་ཚོལ་བ་ལྷུར་བྱེད་པར་གསུངས་པས་དོན་དམ་དཔྱོད་བྱེད་ཀྱི་རིགས་པ་དེ་དེ་ནི་སྤྱིར་ཡོད་ན་བཙལ་བ་མ་རེད་རང་བཞིན་གྱིས་གྲུབ་མ་གྲུབ་བཙལ་གྱི་ཡོད་རེད་འོ་ནི་རང་བཞིན་གྱིས་གྲུབ་མ་གྲུབ་བཙལ་གྱི་ཡོད་ཡིན་ད།

མི་འགོག་པར་མ་ཟད་མོ་དབུ་མ་པས་དེ་ཁས་བླང་དགོས་པར་གསུངས་ཏེ་ལུང་དེའི་འཕྲོ་ཉིད་ནས་དེའི་ཕྱིར་མཁས་པས་འཇིག་རྟེན་པའི་དོན་ལ་ཇི་སྐད་བཤད་པའི་རྣམ་པར་དཔྱད་པ་དེ་ཁོ་ན་ཉིད་མཐོང་བ་དང་རྗེས་སུ་མཐུན་པར་མ་བཅུག་པར་ལས་ཀྱི་རྣམ་པར་སྨིན་པ་བསམ་གྱིས་མི་ཁྱབ་པ་ཉིད་དུ་ཁས་བླངས་ཏེ་སྤྲུལ་པ་ལས་སྤྲུལ་པ་འབྱུང་བའི་ཚུལ་དུ་འཇིག་རྟེན་པ་ཐམས་ཅད་ལ་ཁས་བླང་བར་བྱའོ་ཟེར། དེ་ཁོ་ན་ཉིད་མཐོང་བ་དང་རྗེས་སུ་མཐུན་པར་དཔྱད་པར་མ་བཅུག་པ་ཟེར་ངོ་བསྟོད་ཡིན་དོན་དམ་དཔྱོད་ཀྱི་རིགས་པས་དཔྱད་པར་མ་བཅུག་པར་དོན་དམ་ཡིན་སྐོར། ཐ་སྙད་དུ་དེ་ནི་ལས་ཀྱི་རྣམ་པར་སྨིན་པ་བསམ་གྱིས་མི་ཁྱབ་པ་དེ་ནི་ཁས་བླངས་ཡིན། ཁས་བླང་བ་ཞིག་ཁས་བླང་བར་བྱའོ་ཞེས་སོ་དེ་ལྟར་ན་དེ་ནི་རང་གིས་བདེན་པ་གཉིས་ཀྱི་རྣམ་གཞག་བྱས་པའི་དོན་དམ་གཏན་ལ་འབེབས་པའི་རིགས་པས་ཀུན་རྫོབ་ཀྱི་རྣམ་པར་གཞག་པ་ལ་དེ་ནི་གནོད་ན་ནི་བདེན་གཉིས། དེ་ནི་གནོད་ན་ནི་དེ་ནི་གནོད་ན་བ་ནི་དེ་ནི་བདེན་པ། གནོད་ན་ནི་ཡས་དེ་ནས་བདེན་གཉིས་རྣམ་པར་འཇོག་པ་ནི་བདེན་གཉིས་རྣམ་པར་འཇོག་པའི་རྣམ་གཞག་ལ་ནང་འགལ་བྱུང་བ་ཡིན་པས། བདེན་གཉིས་རྣམ་པར་འཇོག་པར་ཕུལ་དུ་བྱུང་བའི་མཁས་པར་ཇི་ལྟར་རུང། རྣམ་གཞག་དེ་གཉིས་ལ་ནང་འགལ་ཅུང་ཟད་ཀྱང་མེད་ན་ནི། དོན་དམ་གཏན་ལ་འབེབས་པའི་རིགས་པས་ཀུན་རྫོབ་པའི་རྣམ་གཞག་སུན་འབྱིན་པར་འགལ་བ། ཡིན་ནོ། ཚིག་གསལ་ལས་ཀྱང་ཇི་ལྟ་ཁྱོད་ནི་དོན་དམ་པ་དང་ཀུན་རྫོབ་ཀྱི་བདེན་པ་ལ་མི་མཁས་པས་ལ་ལར་འཐད་པ་བཅུག་ནས་འཐད་པ་བཅུག་ནས་རིགས་པ་མ་ཡིན་པས་སོ་དེ་རྣམ་པར་འཇིག་པར་བྱེད་པ་ཡིན་ནོ་ཁོ་བོ་ནི་ཀུན་རྫོབ་ཀྱི་བདེན་པ་རྣམ་པར་འཇོག་པ་ལ་མཁས་པའི་ཕྱིར་འཇིག་རྟེན་པའི་ཕྱོགས་ཉིད་ལ་གནས་ཏེ་ཀུན་རྫོབ་ཕྱོགས་གཅིག་དེ་ནི་བསལ་བའི་ཕྱིར་དེ་ནི་བཀོད་པའི་འཐད་པ་གཞན་འཐད་པ་གཞན་གྱིས་བཟློག་པར་བྱེད་ཅིང། འཐད་པ་ཁྱོད་ཀྱི་ལྡོག་པ་འཇིག་རྟེན་འཇིག་རྟེན་པའི་རྒན་རབས་ཀྱིས་འཇིག་རྟེན་པའི་རྒན་རབས་ལྟར་འཇིག་རྟེན་པའི་ཆོས་ལུགས་ལས་ཉམས་པ་ཁྱོད་ཁོ་ན་བཟློག་པར་བྱེད་པ་ཡིན་གྱི་ཀུན་རྫོབ་ནི་མ་ཡིན་ནོ་ཞེས་ཀུན་རྫོབ་ལས་ཉམས་པའི་གྲུབ་མཐའ་སྨྲ་བ་ཁོ་ན་འགོག་གི་ཀུན་རྫོབ་མི་འགོག་གོ་ཞེས་གསུངས་ཤིང། འོ་ཡ་དེ་ཉིད་ལ་དཔྱོད་པའི་ལུགས་འདི་ནི་དེ་ཉིད་ལ་དཔྱོད་པའི།

མིག་ལ་སོགས་པ་དག་ཁོ་ནས་དེ་ཁོ་ན་ཉིད་ངེས་པའི་ཕྱིར་དེ་ནས་འཕགས་པའི་ལམ་ཁོང་དུ་ཆུད་པར་བྱ་བའི་ཕྱིར། ཚུལ་ཁྲིམས་དང་ཐོས་པ་དང་བསམ་པ་དང་སྒོམ་པ་ལ་སྒོམ་པ་ལ་སོགས་པ་པར་ཐིམ་པ་འབྲས་བུ་དང་བཅས་པ་འབྲས་བུ་དང་བཅས་པ་མ་ཡིན་པར་འགྱུར་བ་ཞིག་ན་དེ་དེ་ལྟར་ཡང་མིན་བྱས་ན། མིག་ལ་སོགས་པ་དེ་ཁོ་ན་ཉིད་ལ་ཚད་མ་མ་ཡིན་པས་ན་དེ་ནི་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཕྱིར་དུ་འཕགས་པས་ན་སྟོང་ཉིད་མངོན་སུམ་དུ་རྟོགས་པའི་འཕགས་ལམ་རྒྱུད་ལ་སྐྱེ་བའི་ཆེད་དུ་དེ་ནི་ཚུལ་ཁྲིམས་སོགས་བསླབ་པ་སྒོམ་ཐོས་པ་བྱས་བསམ་པ་བྱས་དེ་ནི་འཇིག་ཡོང་བ་རེ་བ་བྱས་ན་དེ་སོགས་དེ་ནི་འབྲས་བུ་ཡོད་པ་མ་ཡིན་པར། ཟེར། དེ་མིག་ལ་སོགས་པས་དོན་དེ་མཐོང་གི་ཡོད་ན་དེ་དག་འཕགས་ལམ་འཕགས་པའི་ལམ་དེ་དགོས་པ་མེད་པ་ཡིན་ཚད་ཡིན་ནོ། དེ་ལོ་དོགས་ནས་འཕགས་ལམ་ཐོབ་པའི་ཕྱིར་དུ་ཐོས་བསམ་ལ་སོགས་བྱེད་པ་དགོས་མེད་པར་ཐལ་འགྲོ་བ་རེད་ཟེར་མི་འགྲོ། འགྱུར་བ་ཞིག་ན་དེ་ནི་དེ་ལྟར་ཡང་མ་ཡིན་ནོ། དེའི་ཕྱིར་རྣམ་ཀུན་འཇིག་རྟེན་ཚད་མིན་དེ་ཡི་ཕྱིར། རྣམ་པ་ཀུན་ཏུ་དེ་ཁོ་ན་ཉིད་ལ་འཇིག་རྟེན་པའི་དོན་དུ་མིག་ལ་སོགས་པ་ནི་དེ་ཁོ་ན་ཉིད་ལ་ཚད་མ་མ་ཡིན་པ་དེའི་ཕྱིར། དེ་ཉིད་སྐབས་སུ། དེ་ནི་འཇིག་རྟེན་གནོད་པ་མེད་ཅེས་སྨོས་པས་སོ།

ལྟ་བ་ནི་དེ་ཉིད་མཐོང་བ་མ་ཡིན་ནོ་ཞེས་བྱ་བར་གྲུབ། དེ་ནི་མིག་གིས་གཟུགས་ལ་སོགས་པ་མཐོང་གི་རེད་མ་གཏོགས་པ་དེ་གའི་གཟུགས་སྟེང་གི་ཆོས་ཉིད་མཐོང་གི་མ་རེད་པ་དེ་ནི་དེ་ཁོ་ན་ཉིད་མཐོང་བ་མ་ཡིན་ནོ་ཞེས་བྱ་བར་གྲུབ། དེ་ཉིད་ཀྱི་ཕྱིར་བཅོམ་ལྡན་འདས་ཀྱིས་དེ་ནི་མིག་དང་རྣ་བ་རྣ་བ་སྣ་ཡང་ཚད་མ་མིན་ཞེས་སོགས་དྲངས་པས་ན། ཡུལ་ཁྱད་པར་ཅན་དེ་ཁོ་ན་ཉིད་ལ་ཚད་མ་ཡིན་པ་བཀག་གི། ཡུལ་གཞན་ལ་དེ་ནི་མ་ཡིན་པས་མ་ཡིན་པ་ཆེས་ཤིན་ཏུ་གསལ་བར་སྣང་ངོ་ཟེར་རྣམ་ཀུན་འཇིག་རྟེན་ཚད་མིན་མ་རེད། རྣམ་ཀུན་འཇིག་རྟེན་ཚད་མིན་རེད་ཟེར་བ་དེ་ཡང་དེ།

མིག་གི་ཤེས་པ་དེ་ཡང་གཟུགས་ལ་སོགས་པ་ལ་ཚད་མ་ཡིན་ན། དེ་དེ་ཁོ་ན་ཉིད་རྟོགས་པའི་ཕྱིར་དུ་འཕགས་ལམ་ཐོབ་པ་དོན་མེད་རེད་ཟེར་ན་དེ་འབྲེལ་མེད་འདྲ་ཞིག་རེད་པ་ད་དེ་འོང་འབྲེལ་མེད་འདྲ་ཞིག་ཡིན་ད། ལྟ་བའི་ཆེད་དུ་དེ་ནས་འཕགས་ལམ་བཙལ་མི་དགོས་པར་ཐལ་ལོ་ཞེས་སྨྲས་ན་ནི་ད་དེ་དང་གཅིག་པ་རེད་ཟེར་མིག་གི་ཤེས་པས་གཟུགས་ཤེས་ན་སྒྲ་མཉན་པ་ལ་རྣ་བ་དོན་མེད་པར་ཐལ་ལོ་ཞེས་པ་དང་གཅིག་པ་རེད་ཟེར་མིག་ཤེས་ཀྱིས་གཟུགས་མཐོང་གི་ཡོད་ན་དེ་ནི་སྒྲ་མཉན་པར་རྣ་བ་དོན་མེད་དུ་འགྲོ་ཟེར་ན་ད་དེ་ཀོ།

མངོན་སུམ་ཉིད་དུ་སྒྲོ་བཏགས་ནས། གྲུབ་མཐའ་འོག་མ་ཚོས་མིག་གི་ཤེས་པ་དེ་ནི་མངོན་སུམ་ཡིན་ཟེར་བ། ཐལ་འགྱུར་བས་དེ་ནི་མངོན་སུམ་མ་ཡིན་ཟེར་བ། འོ་དེ་ནི་མངོན་སུམ། ཡུལ་ལ་མངོན་སུམ། ཡུལ་ལ་མངོན་སུམ་ག་རེ་ཟེར་མཚན་ཉིད་པ་དང། ཡུལ་ཅན་ལ་མངོན་སུམ་བཏགས་པ་བ་ཞེས་ཡོད་རེད་ཡུལ་ཅན་ལ་མངོན་སུམ་རྟག་པ་བ་ཞེས་ཡོད། འོ་དེ་ནི་མངོན་སུམ་གྱི་ཚད་མ་ཟེར། དེ་ནི་མངོན་སུམ་གྱི་ཚད་མ། ཡུལ་ལ་མངོན་སུམ་མཚན་ཉིད་པ་དང་ཡུལ་ཅན་མངོན་སུམ་བཏགས་པ་བ་ཟེར་བ། དེ་ནི། དེ་དང་ག་རེ་ཟེར་ཡིན་པ་ནི། མངོན་སུམ་གྱི་ཚད་མ་བྱ། མངོན་སུམ་ཚད་མ་བྱ་བ་དེ་ནི། འོང། འདི་ནི་གང་ཟག་རྩྭ་ལས་བྱུང་བའི་མེ་ལ་རྩྭ་ཡི་མེ་ཞེས་ཟེར་བ་ནང་བཞིན་དེ་ནི་ཡོད། ཡུལ་ལུགས་དེ་ནི་གཟུགས་ལ་སོགས་པ་དེ་ནི་དོན་དུ་གི་དམིགས་རྐྱེན་བྱེད་པ་ལ་བརྟེན་ནས་བྱུང་བའི་དེ་ནི་ཤེས་པ་ལ་དེ་ནི་འོང། མངོན་སུམ་འོག་ཏུ་མངོན་སུམ། མངོན་སུམ་ཚིག་གཉིས་པ་དེ་ནི་འོང། གང་ཟག་གཟུགས་ལ་སོགས་པ་དེ་ནི།

ཏོ་ཡིན་པས་ཐོག་མར་དེ་ཡི་ལུགས་བརྗོད་ན་ཞེས་བཞི་བརྒྱ་པའི་འགྲེལ་པ་ལས་རྟོག་གེ་བ་འདི་ནི་འཇིག་རྟེན་གྱི་དོན་གཏན་མ་བྱང་བའི་ཕྱིར་བྱིས་པ་གཞོན་ནུ་ལྟར་ཆེས་དང་པོ་ཁོ་ནར་སྦྱང་བར་བྱ་བར་འགྱུར་བ་ཡིན་པས་དེ་བསྟན་པར་བྱ་བའི་ཕྱིར་ཁྱོད་ཀྱི་མངོན་སུམ་གང་ཞིག་ཨ་ཏི་མངོན་སུམ་ཞེས་ག་བར་བྱེད་ཡོད། འོན་ཏེ་མངོན་སུམ་གང་ཡིན་ཞེས་དྲི་བར་བྱའོ། མངོན་སུམ་གང་ཡིན་ཞེས་བརྒལ་ཞིང་བརྟག་པར་བྱའོ་ཁྱོད་རང་གི་ལུགས་ལ་མངོན་སུམ་ཟེར་ན་ག་བར་བྱ་བ་ཡོད། སྨྲས་པ་ཤེས་པ་མངོན་སུམ་ཡིན་ནོ་ཞེས་འོན་ཏེ། མངོན་སུམ་ཟེར་ན་ད་ཤེས་པ་བྱེ་ཤེས་པ་བྱེ་བྲག་པ་གཅིག་ལ་དེ་ནི་མངོན་སུམ་ཟེར་གྱི་ཡོད་རེད། འོ་ན་ཤེས་པ་གང་འདྲའི་གཅིག་ལ་ཟེར་བ་རེད་ཟེར་ན་ཤེས་པ་ནི་ཅི་འདྲ་ཞིག་ཟེར། དེ་བར་ཤེས་པ་བྱེ་བྲག་པ་གཅིག་ལ་མངོན་སུམ་ཟེར་གྱི་ཡོད་ན་དེ་ནི་མངོན་སུམ་དེ་ག་རེ་ཟེར་ན། གང་ལ་རྟོག་པ་དང་བྲལ་བའོ་ཟེར་གྱི་ནི། རྟོག་པ་ནི་རྟོག་པའང་ཅི་ཞིག་ཟེར་གང་དོན་ལ་གང་དོན་ལ་མིང་དང་གང་དོན་ལ་མིང་དང་རིགས་སུ་ལྷག་པར་སྒྲོ་འདོགས་པར་ཞུགས་པའི་འདུ་ཤེས་གཡེར་པོ་སྟེ་དེ་དང་བྲལ་བའི་ཕྱིར་རིགས་སུ་དབང་པོའི་ཤེས་པ་ལྔ་ནི། ཡུལ་རང་གི་མཚན་ཉིད་བརྗོད་དུ་མེད་པ་ཙམ་ཞིག་ལ་འཇུག་པའི་ཕྱིར་མངོན་སུམ་གྱི་སྒྲས་བརྗོད་པར་བྱ་སྟེ།

མཚན་ཉིད་དོ། དེ་ལ་མ་འཁྲུལ་བ་ནི་ཡུལ་ཡུལ་རང་གི་མཚན་ཉིད་ཇི་ལྟར་གནས་པ་ལྟར་འཛིན་པ་ལ་བྱེད་པས་ཡུལ་རང་མཚན་ལ་མ་འཁྲུལ་བའི་སྐུ་བའི་ས། གྲུབ་མཐའ་འོག་མ་ག་ལ་ཡིན་ན་དེ་ནི་མ་འཁྲུལ་བ་དེ་གང་ལ་མ་འཁྲུལ་བ་ཟེར་ན། འོན་ཏེ་སྔོན་པོ་ལྟ་བུ་སྔོ་འཛིན་མིག་ཤེས་ལྟ་བུ་སྔོན་པོ་རང་རང་གི་མཚན་ཉིད་གྲུབ་པ་ལ་མ་འཁྲུལ་བའི་སྐུ་བའི་ས། མཚན་ཉིད་ཇི་ལྟར་གནས་པ་དེ་ལྟར་འཛིན་པ་ལ་བྱེད་པས་དབང་པོའི་ཤེས་པའི་མངོན་སུམ་ལྔ་ཀས་རང་མཚན།

ཞེས་གསུངས་པ་འདི་ཡིན་ཏེ་དབང་ཤེས་རྣམས་ལ་གཟུགས་སྒྲ་སོགས་ཡུལ་ལྔ་པོ་དེ་རྣམས་རང་གི་མཚན་ཉིད་ཀྱིས་མ་གྲུབ་བཞིན་དུ་རང་གི་མཚན་ཉིད་དུ་སྣང་བས་དེ་དག་དེ་དག་རང་གི་མཚན་ཉིད་དུ་ཚད་མ་མ་ཡིན་ནོ་ཞེས་པ་དེ་དག་རང་གིར་ཚད་མ་མ་ཡིན། མདོར་ན་དབང་པོའི་ཤེས་པ་དེ་དག་ཡུལ་ལྔ་ཡི་རང་མཚན་ལ་ཚད་མ་ཡིན་མ་ཡིན་ཏེ་ཡུལ་ལྔ་ཡི་རང་མཚན་སྣང་བ་ལ་ལྟོས་ཏེ་དངོས་པོའི་ཤེས་པ་དག་མི་ལྟོས་ཡིན་ཚད་མ་མ་ཡིན་ཟེར་བ་དེ་ཡུལ་རང་མཚན་སྣང་བ་ལ་ལྟོས་ཏེ་ཚད་མ་མ་ཡིན་ཞེས་པ་ཕྱིར་རང་ཚད་མ་མ་ཡིན་པའི་དོན་མ་ཡིན། བློ་ཡིས་ཡུལ་ལྔ་ཡི་རང་གི་མཚན་ཉིད་ཀྱིས་ཡུལ་ཡུལ་ལྔ་རང་གི་མཚན་ཉིད་ཀྱིས་སྟོང་བཞིན་དུ་རང་མཚན་སྣང་བའི་ཕྱིར་ཟེར། རང་གི་ཡུལ་ལྔ་པོ་དེ་རང་གི་མཚན་ཉིད་ཀྱིས་མ་གྲུབ་བཞིན་དུ་རང་གི་མཚན་ཉིད་གྲུབ་པར་སྣང་བའི་ཕྱིར། དཔེར་ན་ཟླ་གཅིག་ཟླ་གཉིས་སུ་སྣང་བའི་ཤེས་པ་བཞིན་ནོ་སྙམ་དུ་དགོངས་པའོ། འོ་ན་དེ་ལ་དེ་ནི་དངོས། དེ་ལ་དངོས་པོར་སྨྲ་བ་རྣམས་ནི་གཟུགས་སྒྲ་ལ་སོགས་པ་རྣམས་རང་གི་མཚན་ཉིད་ཀྱིས་གྲུབ་པའི་རང་བཞིན་མེད་ན། དེ་དག་དོན་བྱེད་ནུས་པ་ཐམས་ཅད་སྟོང་པའི་དངོས་མེད་དུ་འདོད་པས་དེ་ནི་ཡུལ་ལྔའི་རང་མཚན་ལ་མངོན་སུམ་ཚད་མར་མ་སོང་ན་ཡུལ་ལྔ་ལ་ཚད་མར་འགྲོ་ས་མེད་ལ་ཡུལ་ལྔ་ལ་ཚད་མར་སོང་ན་དེ་ཡི་རང་གི་མཚན་ཉིད་ལ་ཚད་མར་འགྲོ་བར་འདོད་དོ་ཟེར་ད་གྲུབ་མཐའ་འོག་མའི་དངོས་པོ་སྨྲ་བ་ཚོའི་ལུགས་ལ་ཡང།